ས་གང་ཐུབ་བྱེད་ཅིག། མི་དགེ་བ་ཆུང་ངུ་ཡིན་ནའི་ག་རེ་རེད་སྤང་གང་ཐུབ་བྱེད་ཐག་བཅད་དགོས་རེད། གང་ཟེར་ན་དགེ་སྡིག། ལས་དགེ་སྡིག་གཉིས་ལ་འཕེལ་འགྲིབ་ཞིག་རུ་འགྲོ་བ། རེད་པ། ཆུང་ངུ་ཅིག་མ་སང་ནས་འཕང་ཡ་རེད་དོ་དགེ་བ་ཡིན་ན། གང་ཟེར་ན་ཁོ་འཕེལ་ག་འདུག་བ། མི་དགེ་བ་ཡིན་ན་ག་རེ་རེད། ཆུང་ངུ་ཅིག་མ་བཤགས་སྡོམ་མ་བྱས་ནས་ཁོ་ལ་འཕེལ་ག་འདུག་བ། དེ་ཡིན་ཙང་ལས་ངེས་པའི་སྐབས་སུ་ལ་དགེ་སྡིག་སྤང་བླང་ཚུལ་བཞིན་དུ་བྱེད་པར་ཐག་བཅད། ལས་འཕེལ་ཆེ་བའི་སྐབས་སུ་ལ་དགེ་སྡིག་སྤང་བླང་ཚུལ་བཞིན་དུ་བྱེད་བ་ཙམ་དུ་མ་ཟད་དགེ་བ་ཆུང་ངུ་ཡན་ཆད་ཚུར་སྒྲུབ་གང་ཐུབ་བྱེད་ཡ་ཞིག་དང་མི་དགེ་བ་ཆུང་ངུ་ཡན་ཆད་ཕར་སྤང་གང་ཐུབ་བྱེད་ཡ་ཞིག་ཐག་བཅད་དགོས་རེད། ཨོ་འདུག་ཟེར་རེད། ད་ང་ཚོ་ལས་འབྲས་ལ་ཡིད་ཆེས་ཤུགས་ཆེ་པོ་ཡོད་མེད་ན། ཤུགས་ཆེས་ཆེར་འགྲོ་གི་ཡོད་ན་ད་ཉིན་རེ་ཉིན་རེ་ང་རང་ཚོ་ལུས་ངག་ཡིད་བྱ་སྤྱོད་ནང་ལ་ཨ་འབད་ཅིག་ཡག་པའི་ཆ་མ་གཏོགས་ཕལ་ཆེར་ཕལ་ཆེར་སྡུག་པའི་ཆ་ཡོང་གི་མ་རེད། ད་ལྟ་བློས་ང་ཚོ་མི་སུ་རྐྱེན་ཅིག་གིས་ཨ། ང་ཚོ་མི་སུ་ལྟ་ཅིག་གིས་ཐོབ་ངན་པ་རེ་འཕྲད་ཡང་ལས་ངན་པ་རེ་བསགས་པ་སྔོན་དུ་བཏང་ནས་ཁོས་བཤགས་སྡོམ་བྱེད་ཡག་དང་དུས་ཚོད་འབད་བརྩོན་བྱེད་ཀྱི་རེད་པ། ཨོ་འདི་ཐག་བཅད་དགོས་རེད་ཟེར་འདུག་ཨ་ནི་ལས་ངེས་པ་དང་ལས་འཕེལ་ཆེ་བ་གཉིས་བསམ་པའི་གྲུབ་དོན་རེད་པ་འདི་ལ། འོག་ཏུ་བྱས། ད་གསུམ་པ་ལས་མ་བྱས་པ་དང་མི་འཕྲད་པའི་ཚུལ་བསམ་པ་དང་ལས་གང་ཞིག་མ་བྱས་པ་ཡིན་ན་ལས་དེའི་འབྲས་བུ་བདེ་སྡུག་དང་འཕྲད་ཡོང་མ་རེད་པ་ད་འདི་རེད་པ་འདི་དག་ཀྱང་འདོར་བ། ལས་མ་བྱས་པ་དང་མི་འཕྲད་པའི་ཚུལ་བསམ་པ་ནི་བདེ་བ་མྱོང་བར་བདེ་སྡུག་མྱོང་བར་འགྱུར་བའི་ལས་མ་བསགས་ན་ད་བདེ་བ་མྱོང་བར་འགྱུར་གྱི་ལས་དགེ་བ་སྡིག་པ་སྡུག་བསྔལ་མྱོང་བར་འགྱུར་བའི་ལས་གང་ཟེར་ན་མི་དགེ་བ་དེ་མ་བསགས་ན་ང་རང་ཚོ་ལ་འབྲས་བུ་བདེ་སྡུག་འབྱུང་བ་མ་རེད་པ། ད་འབྲས་བུ་བདེ་སྡུག་མྱོང་རྒྱུ་མ་རེད་པ། དེའི་འབྲས་བུ་གཏན་དུ་མི་མྱོང་སྟེ། སྟོན་པས། གཏན་དུ་མི་མྱོང་བ་ནི་གསུངས། འདུག་བ་ཡ། ད་འདིར་ཞིབ་བཤེར་ཅིག་བྱེད་དགོས་འདུག་སྟོན་པས་ཚོགས་གྲངས་མེད་བསགས་པའི་འབྲས་བུ་ལ་ལོངས་སྤྱོད་པ་རྣམས་ཀྱིས་ཀྱང་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་བསྐལ་ཆེན་གྲངས་མེད་གསུམ་གྱི་ཚོགས་བསགས་མངོན་པར་རྫོགས་པར་སངས་རྒྱས་རེད་པ། སངས་རྒྱས་ནས་ང་རང་ཚོ་བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་ཆོས་དེ་ལ་ང་ཚོ་ཨ་ནི་གང་ཟེར་ན་ལོངས་སུ་སྤྱོད་ཀྱི་འདུག་ཨ་དེ་ང་རང་ཚོ་བསོད་ནམས་བསགས་ཏེ་ཟེར་གྱི་མ་རེད་པ་ཡིན་ནའི་ང་རང་ཚོ་ཅིག་ཆ་གཅིག་བསགས་ཡོད་ཟེར་གྱི་ཡོད་ཟེར་དེ་ཁྱད་པར་ཕྱེ་གི་འདུག་བ་རྩ་བ་ཉིད་ནས་མ་བསགས་ན་འབྲས་བུ་དེ་མྱོང་ཡག་ཡོང་བ་མ་རེད། ལས་མ་བྱས་པ་དང་མི་འཕྲད་པ་ཟེར་འདི་རེད་པ། རྩ་བ་ཉིད་ནས་ལས་དགེ་བ་དང་ལས་མི་དགེ་བ་ཞིག་མ་བསགས་ན་དེའི་འབྲས་བུ་འདིར་བདེ་སྡུག་ཡང་ཡོང་བ་མ་རེད། རེད་པ། དཔེར་ན་ང་རང་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱིས། བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས་མཐར་མངོན་པར་རྫོགས་པར་སངས་རྒྱས་ནས་ང་རང་ཚོ་ལ་ཆོས་ཀྱི་རིམ་པ་འཁོར་ལོ་གསུམ་བསྐོར་བ། བསྐོར་ནས་ང་རང་ཚོ་བཅོམ་ལྡན་འདས་ཀྱིས་ཆོས་གསུངས་པ་འདི་ལོངས་སྤྱོད་ཡག་འདུག་བ། འདི་ལོངས་སྤྱོད་ཡག་འདི་ང་རང་ཚོ་གིས་རྩ་བ་ཉིད་ནས་འབྲས་བུ་ཅིག་མ་བསགས་པ་མ་རེད། འབྲས་བུ་ཅིག་བསགས་ཡོང་བ་རེད། གང་ཟེར་རྒྱུ་ཅིག་བསགས་ཡོང་བ་རེད་རྒྱུ་དེ་བསགས་ཡོད་ཙང་ང་ཚོ་ལོངས་སྤྱོད་ཡག་འབྱུང་བ་རེད། གོ་ཟེར། རྒྱུ་གང་འདྲས་བསགས་ཡོང་བ་རེད་ཟེར་ན། ད་སྔོན་གྱི་པའི། སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་སྐབས་སུ་ང་རང་ཚོ་དུ་བ་ཅིག་ལས་ཀྱི་འབྲེལ་བ་ཅིག་ཏན་ཏན་བཞག་པ་རེད་ད་ལས་ཀྱི་འབྲེལ་བ་ཅིག་བཞག་ནས་ཨང་སྟོན་པ་འདིའི་བསྟན་པ་དང་མཇལ་རྒྱུ་ཡོང་བར་ཤོག་ཟེར་ཏེ་ད་ག་ནང་བཞིན་སྟོན་པ་འདིའི་བསྟན་པ་དང་མཇལ་ནས་ཨང་ཆོས་ཉམས་ལེན་བྱེད་ཡོང། ཏན་ཏན་ང་རང་ཚོ་སྨོན་ལམ་ཅིག་བརྒྱབ་དེ་འདྲའི་ལས་ཅིག་བསགས་བཞག་རེད་དེ་ཟེར་གོ་ཟེར་བས་དཔེར་ན་ང་ཚོ་སྨོན་ལམ་ཞེ་པོ་རྒྱག་གི་འདུག་ཨ། གང་ཟེར་ན། རྗེ་བཙུན་བྱམས་མགོན་གྱི་བསྟན་པ་དང་མཇལ་བར་ཤོག་ཨ་བྱམས་མགོན་གྱི་དཔེ་ཅིག་འོ་ལགས་སོ། བསྟན་པ་དང་མཇལ་ནས་ཨ་ཅེ་ཆོས་ཉམས་ལེན་བྱེད་ཀྱི་བ་སོ་སྨོན་ལམ་མང་པོ་ཡོང་འདུག་བ། དེ་ཚེ་རྒྱལ་བ་བྱམས་པ་རབ་ཏུ་དགྱེས་ཕྱག་གཡས་བདག་གི་མགོ་ལ་བཞག་བཞིན་དུ་བླ་མེད་བྱང་ཆུབ་མཆོག་ཏུ་ལུང་བསྟན་ནས། འགྲོ་ཀུན་དོན་དུ་སངས་རྒྱས་མྱུར་ཐོབ་ཤོག་ཟེར་བ་དེ་འདྲའི་ཡོད་རེད་བ། ད་ག་ནང་བཞིན། ད་དེ་དག་འབྲས་བུ་མང་པོ་རྒྱག་པ་འདུག་ཨ་འོ་དེ་འདྲའི་ལས་ཅིག་བསགས་བཞག་ལས་དེ་བསགས་པས་ན་ད་དུས་མང་དུ་རྫོགས་པའི་སངས་རྒྱས་ཀྱི་བསྟན་པ་དང་འཕྲད་ཁོ་རང་གི་ཆོས་འདིར་ང་ཚོ་ལོངས་སུ་སྤྱོད་རྒྱུ་བྱུང་རེད་ཟེར་འདི་རེད་བཞག་ལས་ཅིག་མ་བསགས་འདི་འདྲ་འཕྲད་ཀྱི་མ་རེད་ཨ་འོ་དུ་ཟེར་རེད། ད་འདི་ག་ཟེར་ན་ལས་ངེས་པར་དུ་ལས་ཅིག་བསགས་དགོས་རེད་ཟེར་འདི་རེད་བ། བཅོམ་ལྡན་འདས་ཀྱིས་ང་རང་སུ་ཞིག་དང་དུ་ཆོས་དུ་སོང་མྱོང་ཅིག་ང་རང་ཚོ་ཆ་ཐམས་ཅད་ནི་བསགས་ཡོང་བ་མ་ག་ས་འདི་ན་ནི་ཆ་ཤས་ཅིག་བསགས་བ་རེད་ཟེར་སྐད་ཆ་འདི་རེད་བཞག་ཆ་གཅིག་བསགས་དགོས་པ་ཡིན་ནོ་ཅེས་འདི་བྱས་ད་བཞི་པ་ག་རེ་རེད་ལས་བྱས་པ་ཆུད་མི་ཟ་བ་ཟེར་འདི་རེད། ད་ལས་བྱས་པ་ཆུད་མི་ཟ་བ་ཟེར་དང་བ་ལས་གང་ཞིག་བྱས་པ་ནས་འབྲས་བུ་དེ་ཆུད་ཟ་གི་མ་རེད་ཟེར་བ་ལས་དགེ་བ་བྱས་ན་འབྲས་བུ་བདེ་བ་ཡོང་རྒྱུ་ཐག་ཆོད་ད་ཆུད་ཟ་ཡ་ཡོད་མ་རེད་ཟེར་སྐད་ཆ་དེ་རེད་བ་ཁྱད་པར་འཕགས་བསྟོད་ལས་བྲམ་ཟེ་རྣམས་ཀྱིས་དགེ་སྡིག་དག་བྱིན་བྱིན་པར་ལེན་བཞིན་འཕོ་བར་སྨྲ། བྲམ་ཟེ་རྣམས་ཀྱིས་དགེ་བ་དང་སྡིག་པ་དག་བྱིན་པར་ལེན་བཞིན་འཕོ་བ་དང་བྱིན་པར་ལེན་བཞིན་ཕལ་ཆེར་འདི་རེད་བ། ང་ཚོས་ཕར་མི་གཅིག་ལ་ཕར་སྤྲད་པས་ན་མ་འོངས་པར་ཚུར་ལེན་ཡ་ཡོད་རེད་བ། བྱེད་དང་ལས་དགེ་སྡིག་ག་རེ་བསགས་པས་ནི་ཨ་ནི་ད་ནི་ང་རང་ཚོ་མི་ལ་ཕར་བྱིན་པ་ནང་བཞིན་རེད། ནམ་ཞིག་ན་ང་རང་ཚོ་ཚུར་ལེན་དགོས་རེད་ཟེར་དུང་བ་ལྟ། ག་ཟེར་ན་བྱས་པ་དེ་ག་རེ་ཡོད་རེད་ཆུད་ཟ་ཡ་ཡོད་མ་རེད་ཟེར་འདི་རེད། བྱས་པ་ལེན་བཞིན་འཕོ་བར་སྨྲ་ཟེར་འཕོ་ཟེར་དུང་བ་ལ་དེ་རིང་ཕར་བྱིན་པ་རེད་བ་སང་ཉིན་ཚུར་ཡོང་དགོས་རེད་བ་འཕོ་ཟེར་འདི་ལ་གཅིག་གཅིག་ཕར་འཕོ་འགྲོ་ཡ་དེ་ཨོ་དེ་ཟེར་རེད། དཔེར་ན། རྒྱུགས་རེད་ཟེར་དཔེར་ན་ཁྱོད་ཀྱིས་བྱས་ཆུད་མི་ཟ་བ་དང་ད་ཁྱོད་ཀྱིས་བྱས་པ་དེ་ཆུད་ཟ་དེ་ཁྱོད་ཀྱིས་ཟེར་དུང་བ་ལ་བྱེད་སྒྲ་ཡོང་ཡག་པོ་འདུག་དེ་བྱེད་སྒྲ་འདུག་འབྲེལ་སྒྲ་འདུག། ཁྱོད་ཀྱིས་བྱས་ཁྱོད་ཀྱིས་ལས་གང་ཞིག་བྱས་པ་དེ་ཆུད་ཟ་གི་མ་རེད་ཟེར་རེད་བ།

དཔེ་ཆ་མང་པོ་ཡོང་གི་འདུག་ག་ཟེར་ན་ཨ། ལོས་ཉིན་ཐོས་སུ་རྒྱག་པོ་རྒྱོག་ནི་འདི་ཅི་དྲན་ཡོང་ཨ་ཟེར། ཡ། ཁྱོད་ཀྱིས་ག་ཟེར་ན་བྱས་ཆུད་མི་ཟ་དང་ཟེར་མ་བྱས་པ་དང་ཕྲད་མེད་གསུངས་ཞེས་དང་ཟེར་མདོ་ཏིང་ངེ་འཛིན་རྒྱལ་པོ་ལས་ཀྱང་དེ་ཡང་བྱས་ནས་རེག་པར་མི་འགྱུར་མིན། ལས་གང་ཞིག་བྱས་ན། ལས་དེ་འབྲས་བུ་དང་རེག་པར་མི་འགྱུར་བ་ཞིག་མ་རེད་ངེས་པར་དུ་རེག་གི་རེད། རེད་པ། གཞན་གྱིས་བྱས་པ་ཚོར་བའང་འགྱུར་བ་མེད། ད་ལས་མ་བྱས་པ་དང་འཕྲད་ཡ་ཡོད་པ་མ་རེད། ག་ཟེར་ན། དཔེར་ན། ལས་དེ་བྱེད་མཁན་གཞན་དག་ཅིག་བྱས། འབྲས་བུ་དེ་ང་རང་ཚོ་མི་གཞན་དག་མྱོང་ཡང་ཡོད་མ་རེད། དཔེར་ན་ལྷས་བྱིན་གྱིས་ལས་བསགས་ནས། མཆོད་སྦྱིན་གྱིས། འབྲས་བུ་ལོངས་སྤྱོད་ཡང་ཡོད་མ་རེད་པ་བྱས་ན་ད། གཞན་གྱིས་བྱས་པ་ཚོར་བའང་འགྱུར་བ་མེད། ཅེས་དང། ཨང། འདུལ་བ་ལུང་ལས་ཀྱང། ལས་རྣམས་བསྐལ་པ་བརྒྱར་ནི་ཆུད་མི་ཟ་བ། ཆུད་མི་ཟ་བའང། ཚོགས་དང་དུས་རྙེད་ན། ལུས་ཅན་རྣམས་ཀྱི་ནི་འབྲས་བུ་དག་ཏུ་འགྱུར་བ་ཉིད། ད་འདིར་ཚིག་གཞན་དག་ན་དུད་འགྲོའི་ཆོ་ག་རེད། ལུས་ཅན་རྣམས། ཀྱི་ལས་རྣམས་ནི། བསྐལ་པ་བརྒྱར་ཡང་ཆུད་མི་ཟ། ཚོགས་ཤིང་དུས་ལ་བབ་བ་ན་འབྲས་བུ་ག་ཟེར་ན། ཉིད་དུ་སྨིན་པར་འགྱུར་ཟེར་ཞོར་ད་ལྟའི་ཚིག་དོན་དག་གཅིག་པུ་གཅིག་རྐྱང་རེད་བཞག་ད་ནམ་རྒྱུན་ང་ཚོས་ལབ་བསྡད་ཅིང་གོ་བ་རྒྱག་ལས་སླ་གི་འདུག་བ་གང་ལྟར་ཡང། ལས་རྣམས་བསྐལ་པ་བརྒྱར་ཟེར་ང་ཚོ་ལུས་ཅན་སེམས་ཅན་རྣམས་ཀྱིས་བསགས་བཞག་པའི་ལས་དེ། བསྐལ་པ་བརྒྱའི་བར་དུ་ཁོ་རང་ག་ཟེར་ན་ལས་དེ་འབྲས་བུ་མ་སྨིན་པའི་དེ་བས་ནས་ཁོ་ལས་དེ་ཆུད་ཟོས་འགྲོ་གི་མ་རེད། གར་སང་དེ་དེ་ག་ཟེར་ན་ཁོ་རྐྱེན་ཚོགས་ཡོད་བ་མ་རེད། དེ་ནང་བཞིན་ལས་དེ་འབྲས་བུ་སྨིན་ཡ་དུས་སུ་བབ་ཡོད་བ་མ་རེད། ད་ལས་དེ་ས་ནས་བསྐལ་པ་བརྒྱའི་བར་དུ་ལས་དེ་ག་རེའི་ངོ་བོར་བསྡད་ཟེར་ན་བག་ཆགས་ངོ་བོར་བསྡད་བྱས་ནི་ནམ་ཞིག་ན་ལས་དེ་ལ་ཨན་ཅིག་གོ་ལགས་སོ་རྒྱུ་རྐྱེན་ཚོགས་པ་དང་ཨན་ལས་དེ་འབྲས་བུ་སྨིན་ཡའི་དུས་སུ་སླེབས་སོང་ན་ངེས་པར་དུ་སྨིན་གྱི་རེད་ངེས་པར་དུ་ག་ཟེར་ན་འབྲས་བུ་འབྱིན་གྱི་རེད་འདི་རེད་བཞག་ཨོ། རྙེད་ན་ལུས་ཅན་རྣམས་ནི་འབྲས་བུ་ག་ཟེར་ན་ཨོ། འབྲས་བུ་དག་ཏུ་འགྱུར་བ་ཉིད་ཨོ་འདི་རེད། ཅེས་སོ། ཅེས་སོ། དེ་ལྟར་ལས། ག་ས་ན། ད་སྡོམ་རྒྱག་གི་འདུག་ཨ། གང་ལྟར་ཡང་ད་ལས། མ། ག་ས་བྱས་པ་ཆུད་མི་ཟ་བ་དེ་ལས་ཀྱི་དེ་ག་རེ་བསགས་པས་ནས། ད་འདི་ལ་ཡང་ཞིབ་བཤེར་ཅིག་ཡོད་རེད་པ། ལས་མི་དགེ་བ་ལྟ་བུ་ཡིན་ན། གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་སྡོམ་བྱས་པ་ལྟ་བུ་མ་ཡིན་པ། ཨང་གཅིག་ད་ག་ས་ལས་མི་དགེ་བ་ཞིག་བསགས་ནས་ལས་མི་དགེ་བའི་འབྲས་བུ་དེ་ཆུད་ཟས་ཡོད་མ་རེད་དེ་ཁྱད་པར་ཕྱེ་གི་རེད་གཉེན་པོ་སྟོབས་བཞིའི་སྒོ་ནས། མི་དགེ་བ། གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་སྡོམ་བྱས་ཟེར་ན། ལས་དེ་ག་ས་ན་འབྲས་བུ་ཇི་འདུག་མི་འདུག་གང་དང་ཡང། འདུག་ཟེར་རེད། འདི་ཞིབ་ཆའི་ལམ་རིམ་རྣམས་ལ་ཡོད་རེད་ཆུད་མི་ཟ་བ་དེ། ལས་མི་དགེ་བ་ལྟ་བུ་ཡིན་ན། ལགས་སོ། ལས་མི་དགེ་བ་དེ་བསགས་ནས་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་ད་ཁོ་རང་གི་གཉེན་པོ་ཞིག་རྒྱུད་ལ་སྐྱེས་པའི་དུས་ལས་དེ་ཕར་བཤགས་སྡོམ་མ་བྱས་པས་ན་ལས་དེའི་འབྲས་བུ་འབྱིན་བ་ལ་ཨང། ག་ས་ན་འདི་རེད་ད་གང་སོང་མ་སོང་ཆུད་ཟ་གི་མ་རེད་འདི་བྱས་ད་དགེ་བ་ལྟ་བུ་ཡིན་ན་དགེ་བ་གཅིག་བསྒྲུབས་ནས་དགེ་བ་འདི་ཁོང་ཁྲོ་ལྟ་བུ་དེ་འདྲའི་གཅིག་གི། གང་སོང་མ་སོང་ཅིག་མངོན་དུ་གྱུར་ནས་དགེ་བ་འདི་ཡང་ཕར་འཇོམས་པར་མ་བྱས་ན་དགེ་བ་འདི་འབྲས་བུ་འདི་ཆུད་མི་ཟ་བ་རེད། ཡང་ཁོང་ཁྲོས་དགེ་རྩ་བཅོམ་ན་ཡང་འཇོམས་ན་འདི་ལ་ཡང་ད་བཅོམ་པ་ཆུང་འབྲིང་ཆེ་གསུམ་ཡོང་གི་འདུག་བ་གང་ལྟར་ཡང་རིགས་འགའ་ཞིག་ལ་ནི་འབྲས་བུ་རྩ་བ་ཉིད་ནས་མེད་པར་བཟོ་ཡ་དེ་འདྲའི་རིགས་འགའ་ཞིག་ལ་འབྲས་བུ་ཡོད་ནའང་འབྲས་བུ་འདི་དུས་ཐག་རིང་དུ་བཏང་ཡ་དེ་འདྲའི་ཨང་འབྲས་བུ་སྔར་ཞིག་ལས་ཁོ་རང་བསགས་པའི་སྐབས་ཀྱི་འབྲས་བུ་ལས་ཉུང་རུ་བཏང་ཡ་དེ་འདྲའི་དང་ཨང་འབྲས་བུ་ག་ས་ན་དུས་ག་ས་ན་ཨང་འདི་བཟོས་བཞག་འདུག་བ་ག་ས་ན། རིང་པོ་བཟོས་བཞག་གི་འདུག་དཔེར་ན། ངས་ལས་དགེ་བ་ཡག་པོ་ཞིག་བསགས། ང་ལས་དགེ་བ་དེ་ལ་ཚེ་ཕྱི་མ་འགག་པའི་ལུས་རྟེན་ཡག་པོ་བླང་ཡག་གི་ལས་ཅིག་ཡོད་པས་ནས་ད་ངས་ཚེ་འདི་ལ་ཁོང་ཁྲོ་ཤུགས་ཆེ་བ་ཞིག་བསགས་པས་ན། ཨ་ནི་ལས་འདི་ཨང་ཅིག་རྣམ་སྨིན་འབྱིན་ཡག་རེད་པ་དེ་སྐྱེ་བ་གཉིས་གསུམ་ཕར་འགྱངས་འདུག་བ་འགྱངས། དེ་ཙམ་དུ་མ་ཟད་རྣམ་སྨིན་གྱི་འབྲས་བུ་ཕུན་སུམ་ཚོགས་པ་ཡོད་པ་དེ་ཡང་ཨང་དཔེ་ཞེ་པོ་ཉུང་ཉུང་འགྲོ་བཞག་འདུག་བ་ཨོ་འདུག་སེ་རེད་ཁོང་ཁྲོའི་རྣམ་སྨིན་ཁོང་ཁྲོས་ཅག་དེ་འདྲ་བའི་ཁོང་ཁྲོས་དགེ་རྩ་འཇོམས་པ་ལྟ་བུ་མ་ཡིན་པའི་ད་དགེ་བ་བརྗོད་སོང་ན།

མདོ་བསྟན་བཅོས་མང་པོ་ཅིག་ནང་མགོན་པོ་ཀླུ་སྒྲུབ་དེ་ཨ་ནི་གཅིག་གི་ས་ཐོབ་པ་དེ་མི་ཞིག་ཆགས་རེད་ཨེ་ས་ནང་ན་ས་དང་པོ་ཐོབ་པ་ས་གཉིས་པ་ཐོབ་པ་ས་བཅུ་པ་ཐོབ་པ་དེ་འདྲའི་གསུང་ཚུལ་མང་པོ་ཡོང་རེད་འཕགས་པ་སྤྲིན་ཆེན་གྱི་མདོ་དང་མདོ་སོགས་ནང་ཕལ་ཆེར་ས་བཅུ་ཡོང་དུས་གང་ལྟར་ཡང་ད་ས་ཐོབ་པའི་གང་ཟག་ཆགས་དེ་རེད་བ་ཟེར་ཡོང་དུས་ཁོ་རང་ཕལ་ཆེར་ད་ཕྱོགས་གཅིག་ནས་སྐུ་ཚེ་དེ་ལ་ཚེ་རིག་འཛིན་བརྙེས་པ་རེད་གསུང་མགོན་པོ་ཀླུ་སྒྲུབ་ཚེ་རིག་འཛིན་བརྙེས་པ་རེད་ཤག་ཚེ་རིག་འཛིན་བརྙེས་པ་རེད་གསུང་ད་ཚེ་རིག་འཛིན་བརྙེས་པ་ཡིན་པ་དེ་སྔགས་ཀྱི་གཞུང་ནང་ལ་འགྲེལ་བཤད་རྒྱག་དགོས་རེད་གང་ལྟར་ཡང།

སྐྱེས་བུ་བྱ་དེ་དང། དེ་ཡིན་ཙང་ཁོ་རང་གི་ཐུགས་བསམ་བཞེས་ནས། ད་དཔེར་སྔོན་གྱི་བས་ཅིག། དུས་སུ་བདག་ཅག་སྟོན་པས་ད་ཅིག་བསྐལ་ཆེན་གྲངས་མེད་མང་པོ་ཅིག་ལ་ཨང་ཅིག། མ་དག་པའི་སྐྱེ་བ་ལྔ་བརྒྱ་དང་དག་པའི་སྐྱེ་བ་ལྔ་བརྒྱ་དེ་འདྲའི་བླངས་དང་གང་ལྟར་ཡང་སེམས་ཅན་རེ་རེ་གི་དོན་དག་ཡང་བས་ཅིག་སྐུ་ལུས་མང་པོ་བཏང་ཚར་རེད་ཟེར་ད་ང་དང་ནི་སེམས་ཅན་གཅིག་གི་དོན་དག་དེ་འདྲའི་ཅིག་ལུས་ད་ཅིག་དེ་ཡང་གོ་ཁ་བར་དུ་ཉེས་མ་བཏང་ན་ག་པར་འགྲིག་ཟེར་ཨང་དབུ་གནང་ཡག་གི་ཐག་བཅད་རེད།

མགོན་པོ་ཀླུ་སྒྲུབ་སྔོན་གྱི་སྐྱེ་བ་རྣམས་སུ་ལ་རྩྭ་འཇག་མ་འཐུ་བར་ཕེབས་ཏོ། རྩྭ་འཇག་མ་འཐུ་བར་ཕེབས་དུས་ཀྱང་རྩྭ་འཇག་མ་འཐུ་གི་དུས་ཀྱི་དེའི་དཀྱིལ་ལ་འབུ་ཅིག་མཉམ་དུ་ད་ཅིག་དངོས་སུ་དཔེ་གསོད་འདོད་ཀུན་སློང་ཡོད་མ་རེད་དེ་གང་ལྟར་ཡང་དེ་ཞོར་ལ་དེའི་འབུ་ཅིག་དབུ་བཅད་འདུག་བ་ལས་ཅིག་བསགས། ད་དེ་འདྲའི་ཅིག་ལས་ཀྱིས་སྔར་ལས་བསགས་པ་ཅིག་ཁྱེར་ནས་ད་ལས་འདི་རྣམ་སྨིན་མྱོང་དགོས་པ་ཅིག་གཟིགས་ཡོད་ཟེར། ད་ཁྱེད་རང་འདུག་སེ་མ་བྱེད་ཟེར་ཁྱེད་རང་རལ་གྲིས་ག་ཚོད་བཅད་ནའང་ཆོད་ཀྱི་མ་རེད་ཟེར། དེ་ལ་ཁྱེད་རང་རྩྭ་འཇག་མ་ཁྱེར་ཤོག་ཨ་ངའི་སྐེ་ལ་མར་འདུག་སེ་ཆད་འགྲོ་གི་གསུངས་ཏོ།

ཁོ་ད་རྒྱལ་སྲས་ཡིན་ཙང་ཁོ་དུད་འགྲོའི་ག་ལེར་ཕྱིན་ན་ཁོ་རང་འདིའི་འོག་ལ་ཐོན་གྱིན་ཡོད་པས་ཙང་སྐད་ནས་ད་ཡིན་ནས་གསུང་ཚོད་ཅིག་ལ་ཨང་ག་ལེ་ག་ལེར་ཚུར་ཡོང་རེ་ཟེར་དུ་བ་ད་དུས་སྤྱིར་བཏང་ཡོང་ཡོང་སྲོལ་མ་རེད་ག་ལེ་ག་ལེར་དབུ་དང་ཨང་སྐུ་གཟུགས་ཉིན་གང་སུ་ཡོང་ཐ་མ་དེ་ལ་དབུ་དེ་ཨང་སྐུ་གཟུགས་གང་ཆགས་ཡང་བསྐྱར་ཨང་ཅིག་ད་བའི་འཛམ་བུ་གླིང་འདིའི་ཁམས་དུ་ད་མཛད་ཡོང་སྲོལ་མ་རེད་ཨང་ཅིག་གནས་འཇིག་རྟེན་གྱི་གནས་ཤེས་ན་ཁམས་ཤེས་ན་ཤེས་ལ་སེམས་ཅན་གྱི་དོན་དཔག་ཏུ་མེད་པ་མཛད་པའི་ཤུགས་རེད་གང་དང་ཡང། འོ་བསྡུ་གསུང་དུ་བ་སྐུ་ཚེ་ཚད་རིང་ཚད་གཉིས་པ་རེད་ད་འདི་ངང་ནས་ག་ལ་དཀྲུག་པ་རེད་ཟེར་ན། ལས་ག་རེ། བྱས་པ་ཆུད་མི་ཟ་བ་ཟེར་དེ་རེད། ད་མགོན་པོ་ཀླུ་སྒྲུབ་ལྟ་བུ་ས་མཐོན་པོ་གནས་པའི་གང་ཟག་ཅིག་གིས་ལས། འབུ་སྲིན་ཅིག་གི་ད་ཅིག་སྐེ་རྩྭ་འཇག་མ་དེའང་དངོས་སུ་མ་བྱས་པར་ཁོ་ཞར་ལ་དུམ་བཅད་བྱས་པ་དེ་འདྲའི་ལས་ཆུང་ཆུང་ཅིག་མེད་ནས་ད་ཕལ་ཆེར་ལོ་ག་ཚད་ག་ཚད་ཕྱིན་ཟིན་ཆུད་ཟ་ཡས་མི་འདུག་བ། འོ་ད་ལས་ཆུང་ངུ་འདི་འདྲའི་ཅིག་ཆུད་ཟ་གི་མེད་པས་ན། ང་རང་ཚོ་ལྟ་བུ་འབུ་སྲིན་ག་ཚད་ག་ཚད་བསད་ཕྱིར་སེམས་ཅན་ག་ཚད་ག་ཚད་བསད་ཕྱིར་བྱས། མི་ལ་དཔེ་ཅིག་བརྣབ་སེམས་གནོད་སེམས་ག་ཚད་ག་ཚད་བྱས་ཟེར། འོ་དེ་ཚོའི་ལས་དེ་ཚོ་ང་རང་ཚོ་རྒྱུད་ལ་གྲ་མ་ཉམས་པ་གྲུ་མ་ཞིག་པ་ཡོད་དེ་རེད་ད་དེ་ཆུད་ཟ་གི་མ་རེད། ཆུད་མི་ཟ་ཟེར་དུས་འོ་ན་ལས་དེའི་རྣམ་སྨིན་མྱོང་ངེས་ཏེ་ང་རང་ཚོ་ལས་མ་གཏོགས་གཞན་དག་མྱོང་གི་མ་རེད་པ། འོ་འདུག་ཟེར་རེད། ད་ང་རང་ཚོ་དང་འདི་སྐྱེ་བ་འདི་ལ་རྣམ་སྨིན་དེ་ཁོ་ན་མ་མྱོང་ནའང་གང་ལྟར་ཀྱང་དངོས་ཡོད་སྐྱེ་བ་ཕྱི་མ་གཞན་དང་གཞན་ལ་སོགས་པར་ངེས་པར་གང་ཟག་རྣམ་སྨིན་མྱོང་རྒྱུ་ཐག་ཆོད་ས་རེད། ཅིག། དེ་ནས་གང་འདྲ་ཅིག་ཐོག་སླེབས་དགོས་ན་ལུས་གང་འདྲ་ཅིག་ལེན་པའི་ཁབ་ཏུ་སླེབས་དགོས་ན་ད་བརྒྱ་ཆ་བརྒྱ་ཐག་ཆོད་ཚར་རེད་དེ་ཡིན་ཙང་ལས་མི་དགེ་བ་དོགས་སུ་ཡོད་པ་དེ་ལ་ཨང་ཅིག་སོ་སོའི་ངོས་འཛིན་བྱས་ན་འདི་བཤགས་སྡོམ་བྱེད་ཡ་འདི་གལ་ཆེ་པོ་རེད་འདུག་བ་བཤགས་སྡོམ་མ་བྱས་ན་ད་ལས་ཆུང་ངུ་འདི་འདྲ་ཅིག་ཡིན་ནའང་ཆུད་མི་ཟ་བ་དེ་རེད་འདུག་བ་འོ་འདུག་ཟེར་རེད་ཤག་དེ་ཡིན་ཙང་དེ་ཁག་ཚུར་ག་ཟེར་ན་ལས་བྱས་པ་ཆུད་མི་ཟ་བ་ཟེར་དེ་ལྟ་དེ་འདྲ་ཡང་སྔོན་གྱི་གཏམ་རྒྱུད་ངོ་མཚར་ཅན་མང་པོ་ཡོད་རེད་འོ་འདུག་བཟོ་ལྟ་བས་ན་ང་ཚོ་ཡིད་ཆེས་ཤུགས་ཆེ་པོ་ཡོང་དགོས་འདུག་བ་རེད་བ་རེད། གཅིག་ལས་འབྲས་རྣམ་བཞག་དེ་ཚོ་རིགས་པ་དང་ཡོད་དོད་ཡོད་རྒྱུ་དེ་མང་ཆེ་བ་དེ་ག་ཟེ་ན་བཅོམ་ལྡན་འདས་ཀྱི་མདོ་རྒྱུད་སྟོན་རྒྱུ་ན་གསུངས་ཞེས་པའི་ལྟར་བཅོམ་ལྡན་འདས་གསུང་དེ་ཚོ་མར་བཀོད་ནས་དེ་ལ་ཡིད་ཆེས་བྱེད་ཡ་དེ་གལ་ཆེ་ཤོས་རེད་ལྷག་པར་དུ་ད་ལས་ཀྱི་འབྲེལ་བ་ཕྲ་ཞིང་ཕྲ་བ་སེ་ང་ཚོ་རིགས་པ་དང་ཡོད་མ་རེད་པ་དེ་བཅོམ་ལྡན་འདས་གསུང་འབའ་ཞིག་ལ་བརྟེན་ནས་ང་ཚོ་མ་གསུང་ཤིན་ཏུ་ལྐོག་གྱུར་ག་ཟེ་ན་ཡིད་ཆེས་ཀྱི་རྟགས་ལ་བརྟེན་ནས་སྒྲུབ་ཡ་ཞིག་རེད་མ་གཏོགས་པས་ག་ཟེ་ན་དེ་རེད་མི་འདུག་ག་ཟང་རིགས་པ་དང་དཔྱད་པ་བྱས་བྱས་ཙང་དངོས་སྟོབས་ཀྱི་རྟགས་ལ་འགྲུབ་འགྲོ་ཐུབ་ཡ་མི་འདུག་ག་ཟེ་ད་ང་ཤིན་ལྐོག་སྒྲུབ་བྱེད་ཀྱི་རྟགས་ང་ཚོ་མ་གསུང་རྒྱུ་རེད་པ།

ག་བཏུས་ནས་མང་གོ་ལ་གཏུམ་ཞེས་པའི་སོ་རེ་ཅིག་ང་ཚོ་མོ་སོ་ཅིག་ཅིག་ནག་ཐུམ་ཐུམ་ཅིག་བསྡད་ཀྱི་འདུག་ཞོགས་པ་ལངས་ནས་གོ་ཐང་མ་རྙེད་པ་དེ་དེ་སྡིག་པ་མི་དགེ་བའི་རྟགས་ང་རང་ཚོ་རྒྱུད་ལ་མང་གོ་ལ་ཅིག་གིས་འཚོལ་བསྡད་པའི་རྟགས་རྟགས་མཚན་གསལ་ཤོས་ཡོད་དེ་རེད་མི་འདུག་དེ་སྡིག་པ་མི་དགེ་བ་ག་པར་འདུག་དེ་ཞིག་གྲོགས་ཁ་ཤང་དུ་ཡང་ཡོད་མ་རེད་ང་ཚོ་ལུས་ངག་གི་བྱ་སྤྱོད་ལ་ལྷག་པར་དུ་སེམས་ཀྱི་དཔེ་ཅིག་ང་ཚོ་ཅིག་རྒྱལ་བོ་ལ་བག་བསྐོན་ཡིན་དུས་ང་ལ་སེམས་ཀྱི་འགྲོ་སྟངས་ཞིག་འདུག་ཨོ་འདི་སྒང་ལ་བསམ་སྟངས་དང་ཨ་ནི་མང་གོ་ཅིག་གིས། སྡིག་པ་མི་དགེ་བའི་མ་ཁོ་ལ་ང་ཚོ་ངོ་སྲུང་ལྟ་ཅིག་གནས་བསྡད་པའི་བཟོ་འདྲ། དེ་ཁྱེད་རང་ཚོ་གང་འདྲ་ཡོང་ང་ཚོ་འདི་འདྲ་ཡོང་གི་འདུག་ཞོགས་ཀས་ཁ་འདོན་རེ་བྱས་པས་ནས། དཔེ་ཅིག་སེམས་ཀྱི་ཚོར་བ་མེད་པའི་བཟོ་འདྲ་གཉིས་རེད་ཅིག་དང་མཉམ་དུ་ཞེ་པོ་བྱས་བསམ་བསམ་ཀུན་སློང་རེ་བཏང་པས་ནས། ཀུན་སློང་ཡོད་པའི་བཟོ་འདྲ་དངོས་གཞི་མེད་པའི་བཟོ་འདྲ་དངོས་གཞི་ཡོད་པའི་བཟོ་འདྲ་ཀུན་སློང་མེད་པའི་མཇུག་མེད་པའི་གང་དང་ཡང་ཕུན་སུམ་ཚོགས་པོ་རྒྱུར་ཡོང་དགོས་བ་མ་རེད་མ་ཡོང་ཨ་འདི་ང་རང་ཚོ་གི། ཤེས་རྒྱུད་ཀྱི་སྟེང་ལ་སྡིག་པ་མི་དགེ་བའི་ཨ་ཅིག་བག་ཆགས་མཐུག་ཐག་ཆོད་ཅིག་མར་གནས་བསྡད་པ། འོ་འདུག་ཟེར་རེད་ད་མི་སྟོབས་ཆེན་གྱིས་སྟོབས་ཆུང་བཏུལ་བ་ནང་བཞིན་ད་ང་ཚོ་འདི་འདྲ་ཆགས་བསྡད་རེད། བྱས་ཙང་བཤགས་སྡོམ་བྱས་ན་སྡིག་པ་ལ་ཉེས་མེད་སུ་དང་བཤགས་སྡོམ་བྱས་མེད་ན་ཇི་ལྟ་ཇི་ལྟར་འགྲོ་དུས་ང་ཚོ་ཅིག་ཤེས་པ་དེ་ཇེ་གསལ་ཇེ་གསལ་འགྲོ་དགོས་ཟེར་རེད་ད་དཔེ་ང་ཚོ་མེ་ལོང་ནང་བཞིན་རེད་པ་མེ་ལོང་ལ་ཅིག་ཨ་ཅིག་དྲི་མ་འགོས་བསྡད་དུས་གང་ལ་ག་ཚད་བལྟས་པས་ན་མཐོང་ཡོད་པ་མ་རེད་པ་ད་དྲི་མ་དེ་ང་རང་ཚོ་སྡིག་སྒྲིབ་ལྟ་བུ་ཕར་སྦྱངས་ན་ཨང་ག་ལེ་ག་ལེ་མེ་ལོང་དེ་ག་རེ་རེད་གསལ་རུ་གསལ་རུ་གསལ་རུ་ལྷག་པར་དུ་ད་སྡིག་པ་ཆ་ཚང་དག་པས་ན་མེ་ལོང་ནང་གི་ད་ང་རང་ཚོ་གཟུགས་བརྙན་ག་འདྲ་ཅིག་ཕར་སྟོན་པས་ན་གསལ་ཞིང་ཨང་ཅིག། མོ་ལ་སོ་དྭངས་པོ་ཅིག་མཐོང་རེད་པ། ཨོ་འདི་ནང་བཞིན་ངང་དུ་བཏང་ད། ཉམས་ལེན་བྱེད་ནས་བྱེད་ཐུབ་ཀྱི་མི་འདུག་ཨ། ད་ཉམས་ལེན་བྱེད་ད་ཕར་དེ་བཞག། སྔོན་ལ། དཔེ་ཆའི་དཔེ་ཆའི་ཚིག་བཟུང་ཡག་དཀའ་ལས་འདུག་དོན་དག་བསམ་དོན་དག་གོ་ཡག་དཀའ་ལས་འདུག་འདི་ག་རེད་མར་མནན་བསྡད་རེད། ཨོ་འདི་བོད་མི་དགེ་བས་མནན་བསྡད་པའི་རྟགས་མཚན་རེད་གཞན་དག་ཡོད་པ་མ་རེད་ད། གཞན་དག་ང་ཚོ་རྒྱུ་འབྲས་གཞན་དག་ཡོད་པ་མ་ཨོ་འདི་བསམ་སྟངས་དེ་རེད་པ། མ་ཅིག། འཐིབས་བསྡད་པའི་བཟོ་འདྲ་འདུག་པ་གནམ་གཤིས་མོན་སུན་རྒྱག་དུས་ནས་དཔེ་ཅིག་འཐིབས་བསྡད་པའི་བཟོ་འདྲ་མི་འདུག། ཡག་ད་ཅིག་རྒྱུན་ཡོད་པ་མ་རེད། འཐིབས་ཏེ་ཨ་ནི་འབྲུག་སྐད་རྒྱབ། ཨན་གཅིག་རླུང་འཚུབ་དང། དེ་བཏབ་ཡང་ཆར་པ་རྒྱབ་ན་འགྲིག་དང་ཆར་པའི་གཏང་རོལ་གཅིག་ཡོད་པ་མ་རེད་དང། ཨན་གཅིག་གནམ་མར་འཐིབས་པ་གང་ཞིག་ལ་ཆར་པ་དེའི་མ་དང། ཨན་ཕྱོགས་གཡས་གཡོན་ནས་འབྲུག་སྐད་ཅིག་ཆ་དུས་བྱ། ཨན་ནང་ཐུམ་ཐུམ་འདྲ་འདུག་པ། ང་ཚོ་ད་ནི་ཅིག་མ་རིག་མུན་པས་ག་རེད། སྨག་ཆེན་ཀུན་ནས་འཐིབས་ཟེར་ཨོ་དེ་འདྲ་བོ་ཞིག་རེད། མིག་གཅིག་མཐོང་དགོས་རེད་ཨམ་ཅོག་གཅིག་གོ་དགོས་རེད་ནི་སེམས་ཀྱི་གི་དང་ང་ཚོ་མོ་སོང་བྱ་ཆུ་ལེགས་བྱས་དེ་ང་ཚོ་གོ་གོ་ཆུ་དང་ཐུབ་མི་འདུག་པ། མིག་མཐོང་ཡག་དང་ཨམ་ཅོག་གོ་ཡག་དེ་བ་ཆུ་གི་ཅིག་ཐུབ་རེད་པ།

འདུག་ཅེས་ད་སྡོམ་རྒྱག་འདུག་དེ་ལྟར་ལས་ངེས་ལས་འཕེལ་ཆེ་བ་ལས་མ་བྱས་པ་ད་དང་པོ་གཉིས་སྐབས་དུས་ཐག་ག་རེ་བཅད་ཟེར་ན་དགེ་སྡིག་སྤང་བླང་ཚུལ་བཞིན་དུ་བྱེད་རྒྱུ་ཐག་བཅད་པ་དང་དེ་ཡང་དགེ་བ་ཆུང་ངུ་ཡིན་ཀྱང་སྒྲུབ་གང་ཐུབ་དང་མི་དགེ་བ་ཆུང་ངུ་ཡིན་ཀྱང་སྤང་གང་ཐུབ་ཐག་བཅད་དགོས་གསུངས་སོང་ད་ལས་མ་བྱས་པ་དང་མི་འཕྲད་པ་དང་བྱས་པ་ཆུད་མི་ཟ་བའི་སྐབས་དུས་ལ་ཨང་ག་རེ་ཐག་བཅད་དགོས་ཟེར་ན། ད། དཔེ་བཞིན་དེ་འདྲ་ཅིག་ཟེར་རེད་ལེགས། ཨ་ནི་གཅིག། སོ་སོའི་ལས་ག་རེ་བསགས་དགོས་ནས། ལས་དགེ་བ་བསགས་པས་ན་མི་དགེ་བ་བསགས་པས་ན་འབྲས་བུ་དེ་ནམ་ཡང་ཆུད་ཟ་གི་མ་རེད། དེ་ཡིན་ཙང་ད་གཅིག་པུ་གཅིག་པུ་མེད་འགྲོ་རེད་པ། ལས་དགེ་བ་ཡིན་ནས་ཨ་ནི་གཅིག། ཆུང་ཡིན་རྗེས་ནས་སྣང་ཆུང་མ་བཏང་བ་བྱས། མི་དགེ་བ་ཆེན་པོ་ཡིན་སྣང་ཆུང་མ་བཏང་བ་བྱས་ཏེ་ག་རེ་ཟེར་ན་ཁོ། དགེ་བ་ཆུང་ངུ་ཡིན་ན་མི་དགེ་བ་ཆུང་ངུ་ཡིན་ན་ནམ་ཞིག་ན་འབྲས་བུ་འབྱུང་གི་ཐག་ཆོད་བསྡད་འདུག་པ་རེད་པ། གཉེན་པོ་སྟོབས་བཞི་ཚང་བ་དང་ཡང་ཁོང་ཁྲོ་ལ་སོགས་པ་མ་བཅོམ་ན། འོ་དེ་བས་ཅི་ཐག་གཅོད་དགོས་ཟེར་ཡ་དེ་བྱས་དང། ལས་འཕེལ་ཆེ་བ་མ་བྱས་པར་མི་འཕྲད་པ་ཆུད་མི་ཟ་བའི་ཚུལ་རྣམས་ལེགས་པར་ངེས་ནས་དང། ནག་པོའི་ལས་རྣམས་ཀུན་སློང་ཚུན་ཆད་ནི་འགོག་ཅིང་དང་ནག་པོའི་ལས་དངོས་སུ་བསགས་ཡག་ད་ཕར་དེ་བཞག་ནག་པོའི་ལས་བསགས་ཡག་ཀུན་སློང་ཚུན་ཆད་རྒྱུད་ལ་སྐྱེས་ཡོང་དུས་ནས་གང་ཐུབ་འགོག་དགོས་རེད། དཀར་པོའི་དགེ་བའི་ལས་ལ་འབད་པར་བྱ་དགོས་ལ། དང། མདོར་བསྡུས་ན། མི་དགེ་བ་ཕར་སྤངས་དཀར་པོའི་དགེ་བའི་ཕྱོགས་ལ་འབད་དགོས་རེད། ད་དཀར་པོའི་དགེ་བའི་ཕྱོགས་དེ་ལ་ཡང་དགེ་བ་མང་པོ་ཡོད་རྣམ་གྲངས་མང་པོ་ཡོད་རེད་པ། དེའི་ནང་ནས་ཀྱང་དགེ་བ་སྟོབས་ཆེ་ཤོས་དགེ་བ་ནུས་པ་ཆེ་ཤོས་དེ་ག་རེ་རེད་ཟེར་ན་བྱང་ཆུབ་སེམས་ཀྱི་དགེ་བ་དེ་རེད་གསུངས་འདུག་ཡང་དེ་ལ་ཡང་ལས་ལས་ག་རེ་ཟེར་ན་ལས་ངེས་པའི་ཚུལ་ལ་སོགས་ལས་འབྲས་རྣམ་གཞག་དེ་ཡང་མཐར་ཐུག་ན་ཨང་བྱང་ཆུབ་སེམས་ཉམས་ལེན་སྒང་ཁྲིད་བཞག་སོང། དགེ་བའི་ལས་རྣམས་ནི་ག་རེ་ཟེར་ན་དགེ་བའི་ལས་ཀྱི་ནང་ནས་སྟོབས་སྟོབས་ཆེ་ཤོས་ཤུགས་ཆེ་ཤོས་དེ་ག་རེ་ཟེར་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མཆོག་ཨ་ནི་གཙོ་བོ་རབ་ཏུ་མཆོག་ཏུ་འགྱུར་བ་སྙམ་ནས་དེ་ཐམས་ཅད་བྱང་ཆུབ་སེམས་སྦྱོང་བའི་ཡན་ལག་ཏུ་འགྱུར་བར་བྱའོ། འདིར་བཞག། ད་ང་ཚོ་ལས་དགེ་སྡིག་སྤང་བླང་ཚུལ་བཞིན་དུ་བྱེད་དགོས་ཐག་ཆོད་དེ་ཡང་ལས་དགེ་བ་ཆུང་བ་ཡན་ཆད་བསགས་ཐུབ་དང་མི་དགེ་བ་སྤང་ཐུབ་བྱེད་དགོས་ད་ལས་དགེ་བ་བསགས་ན་ལས་དགེ་བ་ནང་གི་ཡག་ཤོས་ག་རེ་འདུག། འོ་ཡ། ང་ཚོ་དུས་ཚོད་ཐུང་ཐུང་ཞིག་མ་གཏོགས་ལས་དགེ་བ་ཅིག་མ་བསགས་པའི་ནང་ལས་དགེ་བ་སྟོབས་ཆེ་པོ་དང་རྒྱ་ཆེ་པོ་ཡོང་ཡ་དེ་བྱང་ཆུབ་སེམས་ཀྱི་དགེ་བ་དེ་རེད། རེད་པ། ད་བྱང་ཆུབ་སེམས་དེ་ང་ཚོ་ཅིག་སྒོམ་ཡ་དེ་དཔེ་གལ་ཆེ་པོ་ཡིན་ཟེར། དེ་སྒོམ་ཡོང་དུས་ང་ལ་ལས

ད་དགེ་བ་གཞན་དག་ག་ཚོད་བསགས་པ་ཡིན་ནའི་སྡིག་པ་དག་འགྲོ་ཡག་དགེ་བ་དེ་ཙམ་མི་འདུག་བ་ངོ། བྱང་ཆུབ་སེམས་ཀྱི་དགེ་བ་དེ་དེ་ག་རེ་ཟེར་ན་དགེ་བ་རྒྱ་ཆེན་པོ་བསགས་པ་ཚུར་འདུག་པ་ཙམ་དུ་མ་སོང་ཞར་ལ་ག་རེ་ཟེར་ན་སྡིག་པ་ཚེགས་ཆེན་པོ་དེ་ཚོ་ཡང་དག་འགྲོ་གི་འདུག་དེ་ཁྱེད་རང་ཚོ་བྱང་ཆུབ་སེམས་ཀྱི་ཕན་ཡོན་བཤད་པའི་ལེའུ་དེ་ཡོད་རེ་བ། སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་དེ་ནི་བྱང་ཆུབ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་གཞན་གང་གིས་ཟིལ་གྱིས་གནོན་པར་འགྱུར། འོ་དེ་བྱས་འོ་ལས་བདག་གང་ཡོད་རེ་བ། དེས་ནི་དུས་མཐའི་མེ་བཞིན་སྡིག་ཆེན་རྣམས་སྐད་ཅིག་གཅིག་གིས་ངེས་པར་སྲེག་པར་བྱེད་གསུངས་འདུག་བ། ང་རང་ཚོའི་རྒྱུད་ཀྱི་སྡིག་པ་མི་དགེ་བ་དེ་ཚོ་ག་འདྲ་ཅིག་ག་འདྲའི་བྱས་པ་ཡིན་ནའི། ག་འདྲའི་སྟོབས་ཆེན་པོ་ཡིན་ནའི་བྱང་ཆུབ་སེམས་རྒྱུད་ལ་ང་ཚོ་ཅིག་སྒོམ་དུས་གཏད་མེད་ན། དུས་མཐའི་མེ་ནང་བཞིན་ཅིག་ཨང་ང་ཚོ་མི་དགེ་བ་ཐམས་ཅད་ཨང་དུས་གཅིག་ཏུ་བསྲེགས་ཀྱི་ཡོད་རེད་ཟེར་གྱི་འདུག་ག་དུས་མཐའི་མེ་དེ་དེ་ང་ཚོ་སྣོད་བཅུད་ཐམས་ཅད་དུས་གཅིག་ཏུ་བསྲེགས་པ་ནང་བཞིན་བྱང་ཆུབ་སེམས་རང་རྒྱུད་ལ། ད་བཅོས་མ་མ་ཡིན་པ་སྐྱེས་ན་འདི་རབ་རེད་ཐ་ན་རྩོལ་བཅས་ལྟ་བུ་ཅིག་རྩོལ་བཅས་མ་བྱུང་བ་ནས་ཉིན་རེ་ཉིན་རེ་ང་ཚོ་བཅོས་མ་ཚུན་ཆད་ཀྱི་སྨོན་ལམ་བརྒྱབ་པ་ཡིན་ན་དེའི་སྟོབས་ཀྱིས་སྡིག་པ་མི་དགེ་བ་དེ་ཚོ་དངོས་འབྲེལ་ཅིག་གིས་དུས་མཐའི་མེས་ང་ཚོ་སྣོད་བཅུད་བསྲེགས་པ་ནང་བཞིན་སྐད་ཅིག་གཅིག་ལ་ཚིག་བཞག་པ་རེད་ཟེར་གྱི་འདུག། དེ་ཡིན་ཙང་དེ་འདྲའི་ཕན་ཡོན་གྱི་བསམ་སྟངས་ཡང་འདི་ཀོ་ན། ད་བྱང་ཆུབ་སེམས་བསྒོམ་པ་ལ་བརྟེན་ནས་དགེ་བ། རྒྱ་ཆེན་པོ། ཨ་སྡིག་པ་མི་དགེ་བ་ཆ་ཚང་མེད་པ་བཟོ་ཡི་འདུག་དེ་ཡིན་ཙང་ད་རྒྱ་སྒོ་གཅིག་ཆོད་ལྟ་བུ་ཅིག་རེད་བཞག་དེ་ཡིན་ཙང་དགེ་སྡིག་སྤང་བླང་གི་མཐར་ཐུག་ན་དགེ་སྡིག་སྤང་བླང་བྱེད་ས་བབས་ས་དེ་ག་པར་བབས་ཀྱི་འདུག་བྱང་ཆུབ་སེམས་བསྒོམ་སར་བབས་འདུག། དགེ་བའི་ལས་ཀྱི་ནང་ནས་བྱང་ཆུབ་སེམས་རིན་པོ་ཆེ་སྦྱོང་བ་ནི་གཙོ་བོ་རབ་ཏུ་འགྱུར་བའོ་སྙམ་ནས། ད་རེད་བསམས་ནས། དེ་ཐམས་ཅད་བྱང་ཆུབ་སེམས་སྦྱོང་བའི་ཡན་ལག་ཏུ་འགྱུར་བར་བྱའོ། ཇི་ལྟར་ད་ལས་འབྲས་ཀྱི་རྣམ་གཞག་འདི་ཡང། མཐར་ཐུག་ན་བྱང་ཆུབ་སེམས་ཉམས་ལེན་སྒང་ལ་སྤུངས་བཞག་གསུང་ངོ། དེ་འདྲ་ཅིག་རེད་བཞག། ད་དེ་ནས་མར་བཞི་པ་འཁོར་བའི་ཉེས་དམིགས་བསམ་པ་ལ་དྲུག་ཟེར། ཡ། ད་གར་གྱིས་ཨ། ཆུ་ཚོད་གང་ནས་འགོ་ཚུགས་རེ་བརྒྱད་ཕྱེད་ཀ་ནས་རེ་བ། ཡང་ཞག་འགའ་གར་གྱིས་ཨ་ད་ཀློག་ཨ། ད་ཕལ་ཆེར་ད་ནི་ཚར་བ་བྱས་སོང་ད་ནི་ཚར་ཡག་རེད་མི་འདུག་ད་ཕལ་ཆེར་ཡང་བསྐྱར་དུས་ཚོད་ཚར་གཅིག་བཞག་ཤེས་ན་ཕལ་ཆེར་འདི་སྒང་ནས་སླེབས་འགྲོ་ཁག་པོ་རེད་དངོས་གཞི་སྒང་ནས་སླེབས་འགྲོ་གི་འདུག་བ་ཇེ་མང་སང་ཉིན་མ་བཞག་ན་ཨང་དངོས་གཞི་སྒང་ནས་སླེབས་འགྲོ་ས་རེད་ད་ལན་རི་མོ་ཤོག་གྲངས་གཉིས་དང་ཕྱེད་ཀ་ལྷག་བསྡད་བཞག་ཚར་ས་མ་རེད་བ། འོ་དེ་འདྲའི་བྱས་ན་གང་དང་ཡང་དང། ལས་འབྲས་ཀྱི་རྣམ་གཞག་ལ་ཡིད་ཆེས་མི་ཆེས་ང་ཚོ་ངེས་ཤེས་ངེས་ག་ཚ་ཡིད་ཆེས་བྱེད་དགོས་ཡོད་སྲིད་རེད་ང་ཚོ་དང་ཐོག་སྤྱི་དང་ག་ཚ་ན་ཆོས་དངོས་འབྲེལ་འགོ་ཚུགས་ས་དེ་ག་རེ་འགོ་ཚུགས་འདུག་ལས་འབྲས་འགོ་བཙུགས་འདུག་བ། ལས་འབྲས་འགོ་བཙུགས་རེད། ད་ང་ཚོ་མི་གསུང་ན་འཆི་བ་མི་རྟག་པ་བསམ། ད་ནང་བཞིན་ངན་སོང་འཇིགས་པ་བསམ། ད་ནང་བཞིན་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ཡིན་ནའི། ལས་འབྲས་ལ་ཡིད་ཆེས་མེད་ན་ད་ཚར་ཚར་རེད། རེད་པ། ལས་འབྲས་ཡིད་ཆེས་མེད་ན་ག་ལ་འགྲུབ་གི་མ་རེད། དགེ་སྡིག་སྤང་བླང་ཚུལ་བཞིན་དུ་འགྲུབ་གི་མ་རེད། དགེ་སྡིག་སྤང་བླང་ཚུལ་བཞིན་དུ་མ་འགྲུབ་ན། ཨ་ནི་དགེ་བ་བསགས་ཡག་དང་མི་དགེ་བ་སྤང་ཡག་ལ་འབད་བརྩོན་བྱེད་ཀྱི་མེད་པ་ཡིན་ཙང་དགེ་བ་བསགས་ཀྱི་མ་རེད་མི་དགེ་བ་སྤང་གི་མ་རེད་མི་དགེ་བ་བསགས་ཨང་དགེ་བ་མ་བསགས་ཕྱིར། ད་མི་དགེ་བ་བསགས་ཤེས་པས་ན་ང་ཚོ་མཐར་ཐུག་ན་ངན་སོང་གི་གནས་ལས་སྐྱོབ་ཐུབ་གི་མི་འདུག་བ། ཡ། ཐར་པ་དང་ཕ་དེ་བཞག། འཁོར་བ་ལས་སྐྱོབ་ཡ་དང་ཕ་དེ་བཞག། ངན་སོང་གནས་ལས་ཡང་སྐྱོབ་ཐུབ་མི་འདུག། ཐེག་པ་ཆེན་པོའི་ཉམས་ལེན་ཅན་གང་ཟག་ཡིན་ཟེར་གྱི་ཡོད་རེད། ཨ། ཚེ་ཕྱི་མ་ངན་སོང་གི་ཡ། ཅིག། སོ་སོ་རང་ཉིད་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཡ་ཕ་དེ་བཞག། སོ་སོ་རང་ཉིད་ངན་སོང་སྐྱེ་མི་དགོས་པའི་ཐབས་ཤེས་གཅིག་མི་འདུག་ད་ལྟ་ཞབས་འདྲེན་རེད་བ། ཐབས་སྐྱོ་བོ་རེད་འདུག་བ། ཡང་ཅིག་ང་ཚོ་ཚིག་དེབ་པའི་རྫིག་པོ་ལག་ཁྱེར་དང་གར་སང། མ་ཧཱ་སེམས་དཔའི་མཐའ་ཨམ་གཅིག་གིས་བསྡུས་པའི་མྱུར་བ་མྱུར་བ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་དགོངས་པ་གཅིག་ནི་ཡང་ཐོབ་པར་བྱ། དེའི་ཆེད་དུ་ལམ་བཟང་པོ་བླ་མ་ལྷ་ཡི་རྣལ་འབྱོར་ཉམས་སུ་བླང་བ་ཅིག་གཟིགས། རེད་མ་ཧཱ་སེམས་ཅན་ཐམས་ཅད་ཕ་དེ་ཞོག། འོ། སོ་སོ་རང་ཉིད་ཚེ་ཕྱི་མ་ངན་སོང་དུ་ཉོན་མོད་བ་དེ་ང་ང་སུ་ཀའི་ཐབས་ཤེས་ཅི་གོ་བ་མ་རེད་ཅི་ཐུ་ཡག་ཅི་ཡག་ནུས་པོ་ཡོད་རེད་ཅི་ཡག་ཆགས་རྐྱེན་ཡོད་རེད་ཅི་གོ་བ་མ་ད། འོ་ཏུ་ཟེར་རེད། དེ་ཡིན་ཙང་ཚིག་རྫིག་པོ་ལབ་མིན་ལ་བཞག་མི་འདུག་ཨ་དོན་དངོས་པོའི་གནས་ཚུལ་ག་རེ་ཟེར་ན། ཨ་གཅིག་གིས་འོག་ལ་སོ་སོས་དངོས་གནས་ཉམས་ལེན་བྱས་ཏེ་བསམ་བཏང་ན་ཡག་པོ་འདུག་ཨ་དེ་ཡིན་ཙང་ད་ང་ཚོ་ད་ལྟ་ངན་སོང་གསུམ་གྱི་སྡུག་བསྔལ་བསམ་བཏང་ཚོ་དཔེ་གལ་ཆེན་པོ་ཡིན་ཟེར་རེད་བྱུང་ན་ཉིན་རེ་ཉིན་རེ་ངན་སོང་གསུམ་གྱི་སྡུག་བསྔལ་དེ་ངེས་པར་དུ་བསམ་བཏང་དགོས་རེད་ཟེར་གྱི་འདུག་ཨ། བཤེས་སྤྲིངས་ན་ཡོད་རེད་བ། ཨ། ག་ས་ངན་སོང་རྣམས་ཀྱི་སྡུག་བསྔལ་དེ་ཉིན་རེ་བཞིན་དུ་བསམ་པར་བྱ་ཟེར་ཚིག་སྦྱོར་ད་ག་ཚིག་ད་ག་རང་ཡིན་ནམ་མི་ཤེས་ཉིན་རེ་ཉིན་རེ་བསམ་དགོས་རེད་ཟེར། ཁ་ཕྱོགས་གཅིག་ནས་ང་རང་ཚོ། ཨོ། ནང་པ་སངས་རྒྱས་པ་ཡིན་ཙང་སྐྱབས་འགྲོ་རྣམ་པར་དག་པ་ཞིག་རྒྱུད་ལ་གོ་དགོས། སྐྱབས་འགྲོ་རྣམ་པར་སྐྱེ་བའི་རྒྱུད་ལ་སྐྱབས་འགྲོའི་རྒྱུ་ག་རེ། འཇིགས་དད་གཉིས་ད་འཇིགས་པ་སྐྱེ་དགོས་རེད་ཧ་ལས་པའི་འཇིགས་པ་སྐྱེ་དགོས་འདུག་དེ་ཡང་འཇིགས་པ་ད་ག་མ་ག་མ་ཡིན་པར་འཇིགས་པ་ཤུགས་ཆེ་བོ་ཞེ་པོ་སྐྱེ་དགོས་འདུག་ད་འདི་སྐྱེ་བ་ལ་ངན་སོང་གསུམ་གྱི་སྡུག་བསྔལ་འདི། སྡུག་བསྔལ་རང་གི་ངོ་བོ་ག་འདྲ་ཡིན་མིན། ཨང། ད་ག་ནང་བཞིན་སྡུག་བསྔལ་ཡུན་ཚད་ག་འདྲ་ཡིན་མིན་འོ་དེ་ཚོ་ཆ་ཚང་བསམ་བཏང། བསམ་བཏང་བའི་རྗེས་སུ། ཨོ་བར་སྣང་ངོ་དེ་ཁོ་རང་ཚོ་སྡུག་བསྔལ་མྱོང་དགོས་འདུག་དེ་ཙམ་མ་ཡིན་པ་བྱས། ཁོ་རང་ཚོ་སྡུག་བསྔལ་མྱོང་བ་འདི། དངོས་སུ་ང་རང་ཚོ་ད་ལྟ་མྱོང་གི་ཡོད་པ་མ་རེད་དེ་རང་ཉམས་ལ་དཔག་ནས་སོ་སོ་དངོས་སུ་དེ་ལ་སྐྱེས་ཡོད་བསམ་ཉམས་བཏོད་ནས་ཨ་སོ་སོའི་ཚོར་བ་དེ་ཨ་སོ་སོའི་སྟེང་དུ་ཚུར་དཔག་ནས་ཨ་བཟོད་ཀྱི་འདུག་བཟོད་ཀྱི་མི་འདུག་དེ་བསམ་བཏང་དགོས་རེད་ཟེར་འདུག་དེ་བསམ་བཏང་ཡོང་དུས་ག་ལ་ད་མི་བཟོད་པ་དེ་བརྒྱ་ཆ་བརྒྱ་ཐག་ཆོད་རེད་བ་ད་མི་བཟོད་དུས་གང་ལ་སོ་སོ་མ་བཟོད་པ་བྱས་ཨ་ནི་སོ་སོའི་རྒྱུད་ལ་དེ་ལ་སྐྱེ་ཡག་རྒྱུ་ཚོགས་ཆ་ཚང་ཡོད་པས་ན་ད་ཞེ་པོ་འཇིགས་པ་སྐྱེ་གི་རེད་བ་སོ་སོའི་སྡུག་བསྔལ་དེ་མ་བཟོད་པ་བྱས་ཨ་ནི་སོ་སོའི་རྒྱུད་ལ་ག་རེ་རེད་དེ་ལ་སྐྱེ་ཡག་རྒྱུ་ཚོགས་ཆ་ཚང་གྲ་མ་ཉམས་པ་གྲུ་མ་ཞིག་པ་ཡོད་པས་ན་ད་འཇིགས་པ་སྐྱེ་གི་རེད་བ། རྒྱུ་ཚོགས་མེད་ན་ད་འཇིགས་པ་སྐྱེས་ནའང་འགྲིག་གི་འདུག་བ། ཁ་སང་བོ་ནང་བ་སྡུག་བསྔལ་སྣང་ཚུལ་བསམ་བཏང་བ་ནས་དེ་འདྲ་ཞིག་འདུག་བ། རྒྱུ་ཚོགས་ཡོད་པ་བྱས་ཁོས་འཇིགས་པ་འདི་ཡང་ཡོད་དུས་ད་ཧ་ལས་པའི་ད་ཅིག་མི་བཟོད་པ་ཞེ་པོ་ཡོང་ཟེར་རེད། ཨ་ནི་གཞི་ནས་ག་རེ་ཟེར་ན་ད་སྐྱབས་འཚོལ་ཡ་ཡོང་གི་རེད་བ། ཨོ་སྐྱབས་བྱས་ཨོ་འཛུལ་བྱས། ཨ་ནི་ག་རེ་ཟེར་ན་ཨ་བྱས་ཙང་ད་ངན་སོང་གསུམ་གྱི་འཇིགས་པ་མ་བསམ་ན་སྐྱབས་འགྲོ་རྣམ་དག་ཡོང་གི་མི་འདུག་ཕྱོགས་གཅིག་ནས།

ཡ། ངེས་པར་དུ་བསམ་དགོས་ཡོད་ཟེར་རེད། ཨ་སོ་སོས་ཉམས་ལེན་རྒྱ་ཆེ་བོ་བྱེད་མ་ཐུབ་ན་མ་མཐའ་ལ་ཡང་ཁོ་ཚོས་ད་ལྟ་སྡུག་བསྔལ་མྱོང་ཚུལ་ཡག་པོ་ཅིག་བསམ་བཏང་ནས་ཨ་ཙི་གང་འདྲ་ད་ང་ནི་ད་ལྟ་འདི་དཔེ་ཅིག་དཔེ་ཅིག་ལུས་སེམས་གང་གི་ཐོག་ནས་ཁོ་ཚོར་ལྟོས་ནས་དངོས་འབྲེལ་དཔེ་ཅིག་ལྷ་ཡུལ་འདྲ་བོ་ཅིག་དེ་ཞིག་སྐྱིད་པོ་འདི་འདྲ་ཞིག་བསྡད་པ་དེ་ཡིན་ནའང་ཁོ་ཚོས་ད་ལྟ་དཔེ་ཅིག་སྐད་ངན་ཚིག་ཚིག་ཅིག་ད་ལྟ་ང་རང་ཚོ་སྐད་བཤད་བསྡད་དུས་ཡིན་ནའང་ད་དམྱལ་བ་ཚ་དམྱལ་ཡང་སོས་ཐིག་ནག་བསྡུས་འཇོམས་ཟེར་ཨ་འདུག་སེ་ད་ལྟ་སྐད་ལོག་རྒྱབ་བསྡད་དེ་རེད་བ། སྒྲ་སྙན་ལྟ་བུས་ནི་སྐད་ལོག་རྒྱབ་བསྡད་དེར་བ། སྐད་ཅིག་གཅིག་ཁོ་ཚོ་ཅིག་དབུགས་ཕར་གཏོང་ཚུར་གཏོང་གི་ཨང་ཅིག་འོ་ལགས་སོ། སྡུག་བསྔལ་མ་མནར་བའི་བར་སྐབས་མེད་པའོ་དོན་འགྲུས་གནག་བདེ་བས་མཚང་དུ་སུ་ཡིན་གཅིག་མིན་གཅིག་བསམ་དང། ཕྱོགས་གཅིག་ན་སྡུག་བསྔལ་མྱོང་བཞིན་པའི་སེམས་ཅན་དེ་དག་ང་རང་སོ་དང། འབྲེལ་མེད་ཅིག་མ་རེད་བ། འབྲེལ་བ་ཡོད་བ། དེའང་སོ་སོའི་མར་གྱུར་པ་ཆ་ཚང་མར་གྱུར་པ་ཡིན་པ་དེ་དག་ང་ཚོ་མདོ་སྡེ་བསྟན་བཅོས་མང་པོ་ན་ཡོད་རེད་བ་དེའང་བཅོམ་ལྡན་འདས་གསུངས་ཡོད་རེད་བ། དེ་ཡིན་གཅིག་མིན་གཅིག་ཡིད་ཆེས་བྱེད་དགོས་རེད་ཟེར་ན་དང། སོ་སོའི་མ་གཅིག་གིས

ད་དེ་ལས་རྒྱུ་ནི་བསམ་མ་བཏང་མི་བྱེད། སོ་སོ་པའི་ཉིན་རེ་ཉིན་རེ་ཟ་ཡ་འཐུང་ཡ་ཨང་ཅིག་སྣང་བ་སྐྱིད་པོ་ཀྱང་ཉམས་དགོས་ཁོ་ཐག་ན་ལས་དེ་ལས་འགྲོ་གི་མ་རེད། ང་ཚོ་མ་སོང་ཆོག་བྱས་ནས་ལས་འབྲས་ལ་འགྲོ་གི་མ་རེད་པ། ད་ལྟ་སྡུག་བསྔལ་མྱོང་བཞིན་པའི་ཁོ་ཚོས་ང་རང་ཚོ་ལ་སྐྱེ་བ་སྔ་མ་ནང་ཚེ་ག་ཚད་དཀའ་ལས་བརྒྱབ་བཞིན་ཁོ་ཚོ་མང་པོ་ཅིག་དེ་འདྲའི་སྡུག་བསྔལ་མྱོང་དགོས་པ་དེ་ང་རང་ཚོ་གི་དོན་དག་རེད་ཟེར་གྱི་འདུག་ང་རང་ཚོ་གི་དོན་དག་གི་ཆེད་དུ་ཨང་ཞིག་ལས་ངན་པ་མང་པོ་བསགས་བཅུག་གི་རེད་དེ་ཡིན་ཙང་ང་རང་ཚོའི་དབང་གིས་མདོར་བསྡུས་ན་ཁོ་རང་ཚོ་ངན་སོང་འགྲོ་བཅུག་པ་རེད་ཟེར་གྱི་འདུག་དཔེར་ན་ང་ལྟ་བུའི་ཆེད་དུ་ཁོ་རང་ཚོ་མ་ག་ཚད་བྱས་ཤེས། མ་བྱས་པའི་རིང་ལ་ང་གསོ་སྐྱོང་བྱེད་ཡ་ཆེད་དུ་ཁོ་ཚོས་ལས་ཀ་ངན་པ་ག་ཚད་བསགས་ཤེས་ད་ང་ཚོ་ཚེ་འདིའི་མ་བསམ་ན་ད་ཚེ་འདིའི་མ་དེ་དང་ང་རང་ཚོ་གསོ་སྐྱོང་བྱེད་ཡ་ཆེད་དུ་ཁོ་རང་ཚོ་གི་ལས་ག་ཚད་བསགས་འདུག་ངན་པ་རེད་བ། གཡོ་སྒྱུ་ཁྲམ་གསུམ་ག་རེ་ན་ཤོད་གི་འདུག་བུ་ཕྲུག་གསོ་སྐྱོང་བྱེད་ཡ་ཆེད་དུ།

མི་གཞན་དག་བར་དཀའ་ངལ་འཕྲད་ཡོང་དུས་ང་ལ་དངོས་སུ་ང་རང་ཚོ་ཕན་ཐོགས་བྱེད་མ་ཐུབ་པ་ཡིན་ནའང་དེར་གདུང་སེམས་མཉམ་སྐྱེད་ཀྱི་ཚུལ་དུ། ཁོ་ཚོས་སྡུག་བསྔལ་མྱོང་ཚུལ་བསམ་བཏང་ཐ་ན་སྨོན་ལམ་ཚུན་ཆད་བརྒྱབ་སོ་སོས་ཉིན་རེ་ཉིན་རེ་དགེ་བ་བྱས་པ་ཁོ་ཚོར་སྡུག་བསྔལ་དེ་མགྱོགས་པོ་ལས་ཐར་ཡག་ཇི་ལྟར་སྡུག་བསྔལ་དྲག་པོ་མ་ཡོང་བ་ཆེད་དུ་ངལ་བ་དུ་བསྔོ་བ་བྱེད་དགོས་ཟེར་སྨོན་ལམ་བརྒྱབ་པ་ཡིན་ན་ཨང་ང་རང་ཚོ་ཅིག་ཐེག་པ་ཆེན་པོའི་ཉམས་ལེན་འགྲོ་ཤག་རེད་བ། རེད་པ། ཕྱོགས་གཅིག་ནས་སོ་སོའི་སྐྱབས་འགྲོའི་རྒྱུ་ལ་འགྲོ་ཞེས་འདུག་ད་དེ་ན་ངན་སོང་སྡུག་བསྔལ་ནི་མེད་དོ་མི་འདུག་ངེས་པར་དུ་བསམ་བཏང་དགོས་ཟེར་རེད། འོ་དེ་བསམ་བཏང་ཡོང་དུས་གང་ལགས། ཨ་ནི་ཕྱོགས་གཅིག་ནས་སྐྱབས་འགྲོའི་རྒྱུ་ཅིག་གྲུབ་འགྲོ་འདུག་སྙིང་ནས་སྙིང་རྗེ་ཆེན་པོའི་ད་ཅིག་འོ། ག་ས་ན་དམིགས་པ་ཅིག་གྲུབ་འགྲོ་འདུག། ཨ་དགོས་ཉོ་ཆེད་རེད་འདུག་བ་དགོས་ཉོ་ཆེད་རེད་འདུག་བ་ད་ངེས་པར་བསམ་བཏང་དགོས་ཟེར་རེད། ཁོང་ཚོ་ལ་དམིགས་པའི་སྡུག་བསྔལ་སྙིང་རྗེ་སྐྱེ་མ་ཐུབ་ན། ཨང་ཅིག་བདེ་འགྲོ་ལ་སྐྱེ་བའི་སྙིང་རྗེ་ཐུབ་མ་ལྷ་ལ་དམིགས་པའི་སྙིང་རྗེ་ཐུབ་མ་རེད།

ད་ནི་ཁྱེད་རང་ཚོས་མ་དེ་དག་དེ་ཁ་སང་མི་ང་ཚོའི་སློབ་གསོ་ཕྱིན་ཚར་བ། འོ་དེ་བྱས། ཨན་ཅིག་གི་ཆུ་བོ་རབ་མེད་མེ་དོང། བྱིང་བ་དག་ཤ་ཀུན་ཞིག་གྱུར་རུས་གོང་བདག་གི་དགེ་བའི་སྟོབས་ཀྱིས་ལྷ་ཡི་ལུས་ཐོབ་ནས་ལྷ་མོ་རྣམས་དང་ལྷན་ཅིག་དལ་གྱིས་འབབ་གནས་ཤོག། ད་དེ་ནས་མ་ཨན་སེམས་ཅན་རེ་རེས་དང་པོ་དམྱལ་བའི་སྡུག་བསྔལ་སེལ་ཡ། ཚ་གྲང་གི་སྡུག་བསྔལ་སེལ་ཡ། དེ་ནས་ཡི་དྭགས་ཀྱི་སྡུག་བསྔལ་སེལ་ཡ། དེ་ནས་དུད་འགྲོའི་སྡུག་བསྔལ་སེལ་ཡ་ཡོང་འདུག་བ། ཨ་དུད་འགྲོ་ནི་གཅིག་ལ་གཅིག་ཟེར་དུད་འགྲོའི་སྡུག་བསྔལ་སེལ་ཡ་བྱས། ཨ་ནི། ཡི་དྭགས་རྣམས་ནི་གང་ས་ཅི་ཞིག་ཅིག་ཨ་ནི།